ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ལོ་གཅིག་ལྷག་ཙམ་རིང་ཕྱི་རྒྱལ་ལ་གཡོལ་ནས་བསྡད་པའི་རྗེས་དེ་རིང་རྒྱ་ནག་གི་འབྱོར་ལྡན་པ་མ་ཡུན་རང་ཡུལ་ལ་ཕྱིར་ལོག་བྱས་པའི་གནས་ཚུལ་ཐོན་ཡོད་ཅིང། ཞི་ཅིན་ཕིང་གི་དབང་འོག་ཏུ་མ་ཡུན་གྱི་ལས་དབང་དང་ཡང་རྒྱ་ནག་གི་སྒེར་གྱི་ཚོང་ལས་པ་ཚོའི་མདུན་ལམ་དེ་ངེས་གཏན་མེད་པ་ཞིག་ཆགས་ཡོད་པས་དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདི་ནང་ལ་ཡང་གནས་ཚུལ་དེ་ཚོའི་སྐོར་ལ་ཡང་གླེང་སློང་ཁ་ཤས་ཞུ་གི་ཡིན།

དང་པོ་དེ་ཁ་སང་ཨ་མི་རི་ཀའི་གསར་འགྱུར་བརྒྱུད་ལམ Bloomberg ཟེར་མཁན་དེ་ད་རྒྱུན་དུ་ཁོ་ནས་ཚོང་ལས་དང་ལས་ཁང་ལ་ཡང་གནས་ཚུལ་སྤེལ་མཁན་གྱི་གསར་འགྱུར་བརྒྱུད་ལམ་གལ་ཆེན་པོ་ཞིག་དང་མི་གང་གས་ཡིད་ཆེས་བྱེད་ས་ཅིག་རེད། འདིས་ཟེར་ཡག་བྱས་པ་ཡིན་ན་ཞི་ཅིན་ཕིང་གིས་ཇག་མ། རྒྱ་ནག་ལ་ཡང་ལོག་ཤོག་ཟེར་ལབ་ཡོད་ནའང་མ་ཡུན་གྱིས། ང་ཚོང་ལས་ཁང་ནས་རྒས་ཡོལ་ཞུས་ཚར་བ་ཡིན་ད་ནས་བཟུང་བྱས་ཞིང་ལས་དང་ཚན་རིག་ལག་རྩལ་འདིའི་སྐོར་ལ་ཡང་དོ་སྣང་བྱས་བྱས་བསྡད་ཀྱི་ཡིན་མ་གཞི་ཚོང་ལས་འདི་བྱེད་ཀྱི་མེད་དེ་འདྲ་སོང་ཙང་ཕ་ཚི་ཕར་རྒྱ་ནག་ལ་ཡང་ལོག་གི་མེད་ཅེས་ལབ་རེད་བྱས་བྱས་ཡིན་ན་གསར་འགྱུར་ཞིག་ཐོན་སོང། གསར་འགྱུར་ཐོན་ནས་ཆུ་ཚོད་མང་པོ་མ་ཕྱིན་པའི་རྗེས་དེ་རིང་ཧོང་ཀོང་གི South China Morning Post ནས་དེ་གསར་ཤོག་འབྱོར་བ་གསར་ཤོག་དེ་ཧོང་ཀོང་ནང་ལོགས་ཀྱི་དབྱིན་ཇིའི་གསར་ཤོག་ཆེ་ཤོས་དེ་རེད། ད་གསར་ཤོག་འདི་ལོ་ཁ་ཤས་ཀྱི་གོང་ལ་ཡ་མ་ཡུན་གྱིས་ཉོས་བྱས་གསར་ཤོག་འདིའི་བདག་པོ་དེ་མ་ཡུན་ཆགས་བསྡད་ཡོད་རེད། གསར་ཤོག་འདིས་ཟེར་ཡ་བྱས་པ་ཡིན་ན་མ་ཡུན་རྒྱ་ནག་ཕར་ལོག་རྗེས་ཧང་ཀྲོའུ་སླེབས་ཚར་བ་རེད་ཞེས་གསར་འགྱུར་ཐོན་ཤག་དེ་ཨ་མི་རི་ཀའི Wall Street Journal དང New York Times དེ་ཚོ་གང་ག་ལོག་གིས་གནས་ཚུལ་དེ་སྤེལ་སོང། དེ་སྤེལ་བའི་རྗེས་ལ་ཡིན་ན་དེ་རིང་སྤྱི་ཚོགས་དྲ་ལམ་ཐོག་ལ་ཡང་མ་ཡུན་ཕ་གིར་ཧང་ཀྲོའུ་སླེབས་རྗེས་ཁོས་དེ་གཉེར་འཛུགས་བྱས་པའི་སློབ་གྲྭ་ཅིག་ལ་ལྟ་སྐོར་བྱས་པའི་བརྙན་ཐུང་དང་པར་རིས་མང་པོ་ཞིག་ཐོན་ཤག་དེ་འདྲ་བྱས་བྱས་ད་གང་ལྟར་མ་ཡུན་ཕར་རྒྱ་ནག་ལོག་ཡོད་པ་དེའི་གནས་ཚུལ་བདེན་པ་དང་དངོས་གནས་མཐོང་ཡ་ཡོད་པ་ཅིག་རེད་ཤག་ད་མ་ཡུན་རྒྱ་ནག་ལ་ལོག་མ་ལོག་གི་གནས་ཚུལ་དེ་ལ་ཡང་རྒྱལ་སྤྱིའི་ཐོག་ལ་ཡང་དོ་སྣང་དེ་ག་ཚོད་ཆེན་པོ་བྱེད་དགོས་ཡ་རྒྱུ་མཚན་ག་རེ་ཟེར་ན། འདི་ནང་གཙོ་བོར་དེ་ད་ལྟ་དང་པོ་དེ་མ་ཡུན་ཟེར་མཁན་དེ་རྒྱ་ནག་ནང་ལོགས་ཀྱི་མི་རྒྱུ་ཆེ་ཤོས་གྲས་གཅིག་རེད། དེ་སྔོན་ལ་ག་གལ་མེད་པ་བྱས་ནས་ལོ་བཞི་བཅུ་ཙམ་ནང་ལོགས་ལ་ཡ་ཚོང་རྒྱབ་བྱས་ད་རྒྱ་ནག་ནང་ལོགས་ད་ག་ཚོད་ཅིག་སྒོར་མོ་ཐེར་འབུམ་མང་པོ་ཡོད་པའི་མི་ཅིག་ཆགས་བསྡད་ཡོད་ཚོད་ད་བར་མི་གང་ག་ལོག་དོ་སྣང་བྱས་ཅིག་དང། དེའི་སྒང་ད་དུང་ཕར་རྒྱ་ནག་ནང་གི་ཚོང་པ་ཆེན་པོ་གཞན་པ་དང་མ་འདྲ། མ་ཡུན་ཟེར་མཁན་ཁོ་རྒྱུན་དུ་ཁོ་ནས་ལྟོ་བ་བཤལ་འདྲེ་དང་ཚོགས་འདུ་དེ་ལ་ཕྱིན་གཏམ་བཤད་བྱས་ཕྱི་རྒྱལ་ཡ་སྲིད་དོན་པ་དང་སྐད་གྲགས་ཡོད་པའི་མི་དེ་ཚོ་ཐུག་ཙམ་མ་ཚད་གློག་བརྙན་འདི་འཁྲབ་འདི་འདྲ་མང་པོ་ཞིག་བྱས་བྱས་སྐད་གྲགས་ཡོད་པའི་མི་ཅིག་ཆགས་འདུག་ག། ཨ་འདི་གི་འད་དམིགས་བསལ་ཡིན་དེ་རིང་གི་གནས་ཚུལ་འདི་ལ་ཡ་དོ་སྣང་ཡོང་ཡ་དེ་ག་རེ་ཟེར་ན་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡ་མ་ཡུན་ལྟ་བུའི་ཚོང་པ་ཆེན་པོ་དང་རྒྱུ་ཆེན་པོ་དང་འདི་འདྲའི་མི་སྣ་མང་པོ་ཅིག་ལ་ཡ་ད་ཞི་ཅིན་ཕིང་གིས་དམ་དྲག་བྱས་བྱས། ཁ་ཤས་ད་ཕར་བཙོན་ཁང་རང་བཅུག་ཁ་ཤས་གང་སོང་ཆ་མེད་ཕྱིན་ཁ་ཤས་ཕྱི་རྒྱལ་འགྲོ་མ་ཆོག་གསོལ་ཨང་ཁོ་ཚོའི་ཚོང་ལས་དེ་ཚོ་ཁག་གཅིག་གཞུང་བཞེས་བཏང་འདི་འདྲ་བྱས་བྱས་གནས་ཚུལ་མང་པོ་ཞིག་བྱུང་བ་རེད་འདི་འདྲ་བྱུང་ཙང་མ་ཡུན་དེ་རིང་ཚུར་རྒྱ་ནག་ལ་ཡར་ལོག་ནུས་དང་མ་ནུས་འདི་རྒྱ་ནག་གཞུང་གིས་དེ་རིང་ཁ་སང་སྒེར་གྱི་ཚོང་ལས་དེ་ཚོ་ལ་ཡར་ལྟ་ཚུལ་ག་འདྲ་ཡོད་མེད་དང་ཁོ་ཚོ་ལ་ཡར་ས་ཆ་གུ་ཡངས་ག་གི་ཙམ་སྤྲད་ཀྱི་ཡོད་མེད་འདིའི་ཚོད་ལྟ་ལྟ་སའི་དཔེ་མཚོན་གྱི་བཟོ་འདྲ་ཅིག་གལ་ཆེན་པོ་ཅིག་ལ་ཡར་ངོས་འཛིན་བྱས་བྱས་མ་ཡུན་ཕར་ལོག་འགྲོ་ཐུབ་མ་ཐུབ་འདི་ལ་ཡར་དོ་སྣང་ཆེན་པོ་ཞིག་བྱེད་ཡག་གི་རྒྱུ་མཚན་འདི་རེད། ད་ལས་མ་ཡོན་གྱི་སྐོར་ལ་ཡང་ལོ་རྒྱུས་དེ་རོབ་ཙམ་ཞུས་ན་ད་དེའི་སྔོན་ལ་ཡང་མ་ཡོན་ག་འདྲས་སེ་རྒྱུ་རྫིག་པོ་ཆགས་ཡོད་མེད་ད་ལྟ་སུ་དང་སུ་དེ་ཞུས་ཡོད་འདི་ཞུས་ཚར་ཡག་མི་འདུག་ལ་ཞེ་པོ་ཅིག་གནད་འགག་ཆེན་པོ་རེད་མི་འདུག་མི་མང་ཆེ་བས་མཁྱེན་མཁྱེན་གྱི་ཡོད་ཀྱི་རེད་གང་ལྟར། ལོ་ཁ་ཤས་ཀྱི་གོང་ལ་ཡར་ལྷོ་མ་ཡོན་ཟེར་ཉན་རྒྱ་ནག་གི་ནང་ལོགས་ཀྱི་ཨ་ལི་བྷ་བྷ་ཟེར་བཟོ་ཚོང་ལས་ཁང་དེ་ད་ཨ་ལི་བྷ་བྷ་བཟོ་ཚོང་ལས་ཁང་ཟེར་ཉན་དེ་ཡིན་ཨ་མི་རི་ཀའི་ཨ་མ་ཛོན་ཟེར་ཉན་དེ་བཟོ་ཚོང་ལས་ཁང་དེ་ལ་དཔེ་བལྟས་བྱས་བཟོས་འཇོག་འདི་རེད་གཙོ་བོ་དེ་ཡིན་ན་དྲ་ལམ་བརྒྱུད་བྱས་ཅ་ལག་བཙོང་ཡག་དང་ཅ་ལག་ཉོ་ཡག་དང་དེ་འདྲས་ཀྱི་ཞེ་པོ་ཅིག་སྤྱོད་སྒོ་ཆེན་པོ་ཞེ་པོ་ཆགས་པ་སྐབས་གཅིག་ཏུ་ཨ་མ་ཛོན་ལས་ཆེ་བ་ཆགས་བསྡད་ཡོད་རེད། འདིའི་སྒང་དེ་ཡང་མ་ཡོན་གྱིས་དེ་ཨ་ལི་བཱ་བཱ་བརྒྱུད་བྱས་ཡང་མ་ཡི་ཅི་ཐོན་ཟེར་གྱི་བཙུགས་སོང་ཨ་ལི་བཱ་ཨིན་ཇི་ནང་ལོགས་ལ Ant Group ནས་ཟེར་འདུག་ད་ཁོས་གྲོག་མ་ཟེར་གྱི་མིང་དེ་ཁྱད་མཚར་ཞིག་བཏགས་ཤག་རེད་དེ་ཡིན་ན་ཕ་གིར་ཨ་ལི་བཱ་བཱ་ནང་བཞིན་བྱས་ཅ་ལག་བཙོང་བྱེད་ཡ་མེད་པ་བྱས་ད་དེ་བེད་ཕ་གིར་དངུལ་ཁང་བཟོ་འདྲ་ཅིག་བྱས་ཨ་མདོ་བ་ཅ་ལག་ཉོས་པའི་སྐབས་ལ་ཡང་དངུལ་སྤྲད་དུས་ད་ལག་གི་ཁ་པར་བརྒྱུད་བྱས་ཡིན་ན་དངུལ་སྤྲད་ཡ་ཐོང་ཨ་ད་ཁོ་རང་ཚོ་བེད་ཕ་གིར་ཨ་ལི་བཱ་བཱ་ཅ་ལག་བཙོང་མཁན་དེ་ཚོ་ཞེ་པོ་ཆེན་པོ་ཡོད་ཙང་འདིའི་ཁོའི་ཁྱད་ཆོས་དེ་བེད་སྤྱོད་བཏང་བྱས་དངུལ་སྤྲད་ཡག་སྒང་ག་ཁོ་རང་ཚོས་དེ་བརྒྱུད་བྱས་ཡིན་ན་སྤྲད་ཡག་བཟོས་བྱས་ད་དེ་ཆེན་པོ་ཞེ་པོ་ཆགས་བསྡད་ཡོད་རེད། འདིའི་ད་བདག་པོ་གཙོ་དེ་ཁོ་རང་ཆགས་པ་རེད། ད་མ་ཡོན་གྱི་ཚོང་ལས་ཡིན་ནའི་འདྲ། ཤུགས་རྐྱེན་ཡིན་ནའི་འདྲ་སྐད་གྲགས་ཡིན་ནའི་ཚང་མ་ལ་མངའ་ཐང་རྒྱས་པའི་སྐབས་དེ་ཨ་མ་ཡོན་ལ་དཀའ་ངལ་འཕྲད་འགོ་ཚུགས་སོང། དཀའ་ངལ་དང་པོ་དེ་ག་ནས་བྱུང་བ་རེད་ཟེར་ན། དེ་སྐབས་དེ་ཡིན་ན་ཨ་མི་རི་ཀའི་སྲིད་འཛིན་འོས་འདེམས་ནང་ལ་ཡང་སྐུ་ཞབས་ཁྲོམ་ལ་ཡང་སྲིད་འཛིན་འོས་འདེམས་ཐོབ་པའི་སྐབས་ལ་ཡང། མཱ་ཡོན་གྱིས་ལམ་སང་དེ་ནིའུ་ཡོག་ལ་ཡོང་བྱས་སྲིད་འཛིན་ཁྲོམ་དང་ཐུག་ཐུག་འཕྲད་གནང་བའི་རྗེས་ལ་ཡང་ཁོ་གཉིས་མཉམ་དུ་དོན་བྱས་གསར་འགོད་པ་ཚོ་ལ་ཡང་གཏམ་བཤད་བྱས་བྱས། མཱ་ཡོན་གྱིས། ཨ་མི་རི་ཀའི་ནང་ལོགས་ལ་ཡང་ལས་ཀའི་གོ་སྐབས་ཞེ་པོ་ཅིག་བསྐྲུན་གྱི་ཡིན་ཟེར་བྱས། ཁས་ལེན་བྱས། དེ་ལ་ཡང་སྲིད་འཛིན་ཁྲོམ་གྱིས་བསྔགས་བརྗོད་བྱས་དེ་འདྲ་བྱས་པ་རེད། ཟེར་ཡག་ལ་བྱས་པས་ན་གནས་ཚུལ་འདི་ཡིན་ན་རྒྱ་ནག་སླེབས་པའི་རྗེས་ལ་ཡང་ཞི་ཅིན་ཕིང་ཁྱོན་དགའ་ཡོད་མ་རེད་ད་སྤྱིར་བཏང་བྱས་པས་ན་རྒྱ་ནག་གི་གནས་སྟངས་འདིའི་འོག་ལ་ཡང་ཁྱེད་རང་རྒྱུ་རྫིག་པོ་དང་དབང་ཐང་ག་ཚད་ཆེན་པོ་ཡོད་ནའི་མེད་ནའི་རྒྱ་ནག་དམར་ཤོག་དང་དབང་ཆ་དང་ཤུགས་རྐྱེན་དང་མིང་འདི་ཚོའི་འགྲན་རྩོད་བྱེད་ཡག་གི་དེ་འདྲའི་རྣམ་པ་ཙམ་ཡོད་པ་ཙམ་ཁོ་རང་གིས་ཡིན་ན་ད་རྒྱ་ནག་དམར་ཤོག་སྤྱིར་བཏང་ཡིན་ན་བཞག་གི་མ་རེད་པ། འདིའི་སྒང་དེ་ཡིན་ན་ཞི་ཅིན་ཕིང་ནི་དེ་བས་དེ་ཚོ་ལ་ཡང་ལྟ་ཚུལ་ཤུགས་ཆེན་པོ་ཡོད་ཉན་ཅིག་ཡིན་ས་རེད། འདི་འདྲ་བྱས་བྱས་གང་ལྟར་ད་མ་ཡོན་ལ་ཡང་དཀའ་ངལ་འཕྲད་འགོ་ཚུགས་བྱས་ཡིན་ན་མཐའ་མ་དེ། ཉིས་སྟོང་བཅུ་དགུའི་ལོ་ལ་ཡང་ཨ་ལི་བྷ་བྷ་ཟེར་འདི་བཟོ་ཚོང་ལས་ཁང་གཙོ་སྐྱོང་བ་འདི་ནས་རྒན་ཡོལ་ཞུ་དགོས་བྱུང་བ་རེད། ད་འདི་ནས་རྒན་ཡོལ་ཞུ་ཡི་ཡོད་ནའི་ལས། དངོས་གནས་དོན་དངོས་ཐོག་ལ་ཡང་ཨ་ལི་བྷ་བྷ་ཟེར་འདི་ད་ཚོང་ལས་བཙུགས་བྱས་བརྒྱུད་རུང་གོ་ཕྱིན་པ་རེད། གནས་སྟངས་དེ་ཏིལ་ཏིལ་སྐྱོ་རུ་འགྲོ་གི་ཡོད་ས་རེད།

འཕྲད་ཡག་གི་དང་པོ་དེ་རྒྱུ་མཚན་དེ་ད་ཕལ་ཆེན་ཁོ་རང་ཚོ་ནང་ལོགས་ལ་དེ་སྔ་ནས་དཀའ་ངལ་མང་པོ་འཕྲད་ཚར་ཡོད་ཀྱི་རེད་བསམ་གི་འདུག་ཧྲང་ཧའེ་ལ་ཡང་རྒྱ་ནག་གི་དངུལ་རྩའི་དངུལ་ཁང་དང་དེ་ཚོ་ལ་ཡང་དམ་དྲག་བྱེད་ཉན་གྱི་ཚོགས་འདུ་གཅིག་གི་ཐོག་ལ་ཡང་མ་ཡོན་གྱིས་གཏམ་བཤད་བྱས་བྱས་གཏམ་བཤད་འདིའི་ནང་ལོགས་ལ་ཡང་དོན་དག་གཙོ་བོ་དེ་དེ་རིང་གི་རྒྱ་ནག་ནང་ལོགས་ལ་ཡང་དངུལ་ཁང་དང་དེ་ཚོ་དམ་དྲག་བྱེད་མཁན་གྱི་གཞུང་གི་ལས་ཁུངས་དེ་ཚོའི་ལས་བྱེད་པ་དང་དེ་ཚོའི་བསམ་བློ་རྗེས་ལུས་ཡིན་པ་དང་ཁོ་ཚོས་སྔ་མོ་སྔ་མོ་བས་རྟ་དྲེལ་གྱི་ཐད་ཀ་དྲེལ་ཡག་གི་དུས་ཚོད་ཀྱི་བསམ་བློ་དེ་འཁྱེར་བྱས་ཨ་ནི་དེ་རིང་ཁ་སང་འཕྲིན་སྐྱེལ་དྲ་ལམ་གྱི་དུས་རབས་གསར་པ་དེ་ལ་ཡང་སྒྲིག་གཞི་བཟོ་གར་ཡོང་གི་འདུག་ཅེས་བྱས་ཁོས་གཏམ་བཤད་བྱས་པ་རེད། དེ་གཏམ་བཤད་འདི་ས་གནས་རང་ལ་ཡག་དཔོན་རིགས་དེ་ཚོ་ཚིག་པ་ཟ་བ་མ་ཟད་ཟེར་ཡག་བྱས་ན་ཡང་ཞི་ཅིན་ཕིང་གོ་དུས་ཙམ་པ་ཞེ་པོ་ཅིག་ཚིག་པ་ཟ་བ་རེད་ཚིག་པ་ཟ་བྱས་ཨ་ནི་དེ་མཱ་ཡེ་ཅི་ཐོན་ཟེར་མཁན་དེ་ཁོང་ཚོའི་བཟོ་ཚོང་ལས་ཁང་སྦྱོར་བ་དེ་ཕ་གིའི་མ་དངུལ་སྐམ་དྲལ་ཁྲོམ་རའི་སྒང་ལ་ཡག་དངོས་སུ་མ་བཙོང་གོང་གི་ཉི་མ་གསུམ་གོང་ལ་ཡང་གློ་བུར་ཐོལ་རྒྱག་མཚམས་བཞག་རུ་བཅུག་པ་མ་ཟད་ནས་དེའི་རྗེས་ལ་ཡང་ད་མ་ཡོན་ཨ་ནི་དེ་མ་ཡིས་ཅི་ཐོན་ཟེར་མཁན་དེའི་བཟོ་ཚོང་ལས་ཁང་དེ་ནས་དགོངས་པ་ཞུ་དགོས་བྱུང་བ་རེད། དེ་བྱུང་བའི་རྗེས་ལ་རྒྱ་ནག་གཞུང་གིས་རྩད་ཞིབ་དང་དེ་འདྲ་མང་པོ་བྱས་བྱས་མཐའ་མ་དེ་ཁོང་ཚོ་ལ་ཡང་ཉེས་པ་ཆེན་པོ་སྤྲད་བྱས་ཉེས་པ་དེ་སྒོར་མོ་ཐེར་འབུམ་མང་པོ་སྤྲད་ཡོད་རེད་དཱ། དེ་འདྲ་སྤྲད་བྱས་ཡིན་ན་ད་མ་ཡིས་ཅི་ཐོན་ཟེར་བ་རྦད་དེ་ཁ་གཏོར་བྱས་དེ་འདྲ་ཡོད་མ་རེད་ལ་ཡིན་ནའི་ད་ཞེ་པོ་ཅིག་དཀའ་ངལ་འཕྲད་པ་རེད་དཀའ་ངལ་འཕྲད་བའི་རྗེས་ལ་ཡིན་ན་ད།

ཐེངས་མ་གཅིག་ཡིན་ན་ད་མ་ཡོན་རྒྱ་ནག་ནས་ཐར་བྱས་སི་པེན་ལ་ཡོད་པ་ཧ་གོ་བ་རེད་དེ་ནས་ཡང་ཅིག་རྒྱུན་རིང་པོ་ཅིག་གོ་རྒྱུ་མེད་ཚོར་རྒྱུ་མེད་བྱས་བྱས་ན་ནིང་གི་ལོ་མཇུག་ཙམ་པ་ཞིག་ནས་མ་ཡོན་ད་སྔོན་ལ་ཐའི་ལན་ལ་ཡག་ཁྲོམ་སྒང་ལ་ཕྱིན་བྱས་ཁ་ལག་ཟས་པའི་པར་འདི་མཐོང་ཡག་འདུག་དེའི་རྗེས་ལ་ཡང་ཡིན་ན་སིང་ག་པོར་ཕྱིན་བྱས་ཚོང་པ་ཆེན་པོ་འདི་དང་ཐུག་འཕྲད་བྱས་པ་དང་ཨ་ནི་ལྷག་པར་དུ་ནི་ད་ལོའི་རྒྱ་མིའི་ཁོང་ཚོའི་ལོ་སར་འབྱོར་བ་འདི་དུས་ཡིན་ན་ཧོང་ཀོང་ཕྱིན་བྱས་ལོ་སར་བཏང་པའི་འདི་པར་དང་གནས་ཚུལ་འདི་མང་པོ་ཐོན་སོང་ང་དེ་འདྲ་ཐོན་པ་མ་ཟད་ཡང་འདས་པའི་ད་ལོ་གཅིག་ནང་ལོགས། མ་ཡོན་སྡོད་ས་དེ་མང་ཆེ་ཅིག་ཉི་ཧོང་དེར་བསྡད་ཡོད་ས་རེད་ཉི་ཧོང་བསྡད་ཨ་ནི་ཁོ་ད་ཨ་མི་རི་ཀ་དང་འགྲོ་བ་ལ་སྐོར་ར་བརྒྱབ་བྱས་ད་གང་ལྟར་རྒྱ་ནག་ལ་ཕར་ལོག་མ་ཕྱིན་པ་བྱས་ལྷག་པར་དུ་བསམ་སྟངས་ནང་དང་རྒྱ་མི་ལོ་སར་དོག་པ་ལ་ཡང་ཧོང་ཀོང་ཕྱིན་བྱས་ད་རྒྱ་ནག་འཁྲིས་དེ་གར་སླེབས་པ་རེད་དེ་ག་ནང་བཞིན་ཡིན་ན་ཐའི་ལན་དོག་པར་དུས་ཙམ་པ་ད་རྒྱ་ནག་འཁྲིས་ཕྱིན་པ་རེད་ད་རྒྱ་ནག་གཡས་གཡོན་རྒྱལ་ཁབ་དེ་ཚོ་སྐོར་ར་བརྒྱབ་བྱས་བསྡད་མ་གཞི་རྒྱ་ནག་ནང་ལོགས་ཕར་ཕྱིར་ལོག་འགྲོ་ནུས་ཀྱི་ཡོད་མ་རེད་ད་མ་ཡོན་དེ་འདྲ་བྱས་བྱས་ཕྱི་རྒྱལ་ལ་གཡོལ་བྱས་བསྡད་བྱས་རྒྱ་ནག་ལ་ཕར་ལོག་མ་ནུས་ཡག་ཅོར་བ་འདིའི། ཞེད་སྣང་གི་རྒྱུ་མཚན་དེ་ཡིན་ན་གསལ་པོ་ཞེ་པོ་ཅིག་རེད་ག་རེ་ཟེར་ན་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ཡང་ཞི་ཅིན་ཕིང་གིས་རྒྱ་ནག་ནང་ལོགས་བཟོ་ཚོང་ལས་ཁང་ཆེ་ཤོས་ཁག་ཅིག་དཔེར་ན་ཁ་གཏོར་བཏང་ཡག་དང་གཞུང་བཞེས་བཏང་ཡག་དང་དེ་ཚོའི་འགོ་ཁྲིད་དེ་ཚོ་འཛིན་བཟུང་བྱེད་ཡག་དང་གནས་ཚུལ་མང་པོ་ཞེ་པོ་བྱུང་བ་རེད། དཔེར་ན་ཆ་བཞག་ན་ཧའེ་ཧང་ཟེར་ཆ་བཞག་ན་ཧའེ་ཧང་ཟེར་དང་པོ་དེ་ཡིན་ན་འགྲུལ་སྐྱེལ་གནམ་གྲུའི་བཟོ་ཚོང་ལས་ཁང་ཅིག་རེད་དེ་ནས་ཁོ་ཚོས་དུས་ཚོད་ཐུང་ཐུང་ཞིག་ནང་ལ་ཡང་ཞེ་པོ་རྒྱ་ཆེར་ཕྱིན་བྱས་མགྲོན་ཁང་དཔེར་ན་སྟོང་ཕྲག་མང་པོ་ནས་ཉོས་པ་རེད་སྐབས་ཅིག་ད་འཛམ་བུ་གླིང་ནང་ལོགས་བཟོ་ཚོང་ལས་ཁང་ཆེ་ཤོས་དུ་ཆགས་པ་རེད་དེ་ནས་ཡང་དེ་གློ་བུར་ཐོལ་རྒྱག་ཁོ་ཚོ་ཕ་གིའི་བཟོ་ཚོང་ལས་ཁང་དང་པོ་བཙུགས་མཁན་གྱི་འགོ་ཁྲིད་གལ་ཆེ་ཤོས་བྱས་བདག་པོ་གསུམ་ཡོད་རེད། གཅིག་དེ་ཡིན་ན་ཧྥ་རན་སི་ལ་ཡང་པར་རྒྱག་གིན་རྒྱག་གིན་གྱང་སྒང་ནས་ཟག་པ་རེད་ཟེར་གང་ལྟར་ཤི་བ་རེད་ཤི་སྟངས་དེ་ཚོ་མི་མང་པོས་དོགས་པ་བྱེད་ཀྱི་ཡོད་རེད། ཨ་ནི་དེ་མ་ཡིན་པའི་མི་གཞན་པ་དེ་གཉིས་ཆ་ལོག་ཧའེ་ཧང་ཟེར་དེ་གཞུང་གིས་གཞུང་བཞེས་བཏང་མི་གཞན་པ་དེ་གཉིས་ཆ་ལོག་དེ་རིང་ཁ་སང་ཡིན་ན་བཙོན་འཇུག་བྱས་བྱས་བཙོན་ཁང་ནང་ལོགས་ཡོད་རེད། དེ་ནང་བཞིན་རྒྱ་ནག་གི་སོ་ཧོ་ཟེར་མཁན་དེ་ད་ཁང་ལས་ཀྱི་ཁང་པ་ཆེན་པོ་ཞེ་པོ་ཅིག་ཁོ་ཚོ་བཟའ་ཚང་ལོ་ཆུང་ཆུང་གཉིས་ཀ་ཡིན་འགོ་བཙུགས་བྱས་ད་རྒྱ་ནག་པེ་ཅིན་ཐོག་བར་ལ་ཡང་ཞེ་པོ་ཅིག་ཁང་པ་ཐོག་རྩེག་ཅན་མང་པོ་བརྒྱབ་ཡོད་རེད། ཁོ་གཉིས་གཉིས་ལའང་དཀའ་ངལ་འཕྲད་ཀྱི་ཡོད་རེད། འདི་ཕན་ཧྲི་ཡི་ཟེར་འདི་ལྟ་སྟེ་ཕལ་ཆེར་བོད་པའི་ནང་ཆོས་རིག་གཏེར་བྱིངས་མེད་རོ་དང་བླ་མ་དེ་འདྲ་ཐུག་འཕྲད་བྱས་པའི་འདི་པར་འདི་མང་པོ་ཐོན་ཡོང་གི་འདུག། ལོ་གཉིས་ཀྱི་གོང་ལ་ཡང་རྒྱ་ནག་ནང་ལོགས་ཡོད་པའི་ཁང་ལས་མང་པོ་ཞེ་པོ་ཅིག་སྒོར་མོ་ཐེར་འབུམ་ཁ་ཤས་བྱས་རྗེས་ཨ་མི་རི་ཀའི་བཟོ་ཚོང་ལས་ཁང་ཅིག་ལ་བཙོང་རྒྱུ་བྱས་གཏན་འཁེལ་ཕྱིར་གསལ་བསྒྲགས་བྱས་གང་ག་བྱས་ཚར་ནས་རྒྱ་ནག་གིས་དེ་བཙོང་རུ་བཅུག་ཡོད་མ་རེད་བཙོང་རུ་མ་བཅུག་མ་ཟད་ཡིན་ན། བཟའ་ཚང་གཉིས་ཆ་རྒྱ་ནག་ནང་ནས་མར་ཐོན་བྱས་ཡོང་ཡག་མི་འདུག་ད་ལྟ་ཚོད་བཙོང་དེ་རྒྱ་ནག་ནང་ལོགས་ཀྱི་རྒྱུ་རྐྱེན་དེ་ཚོ་སྔས་མ་ནས་དོར་བ་ནིའུ་ཡོག་དང་ལོན་ཏོན་དུ་དོར་ཁོང་ཚོ་ཁང་པ་ཆེན་པོ་ནས་ཉོས་ཕྱེད་ཀ་རྒྱ་ནག་ནང་བསྡད་ཕྱེད་ཀ་དོར་བ་ཕྱི་རྒྱལ་བསྡད་སྐོར་དུ་རེད་ད་དེར་སྐབས་སུ་ཁོང་ཚོ་ཡིན་ཕྱི་ལོགས་ཡོང་ས་མེད་པ་ཆགས་བསྡད་ཡོད་རེད།

གསར་འགྱུར་བརྒྱུད་ལམ་ཐོག་དང་བརྙན་འཕྲིན་ཐོག་སྟོན་བྱས་ཡིན་ན་ཁྲིམས་ཁང་ནང་ཁྲིད་ཨེ་ནི་ཁྲིམས་ཆད་བྱས་ལོ་ག་ཚོད་བཅུག་གི་ཡིན་པས་འདི་འདྲའི་ཐག་གཅོད་བྱེད་ཀྱི་འདུག་ཨང་འདི་འདྲ་ཅིག་གི་བདག་དབང་ཡིན་གྲུབ་རྒྱུ་འདི་གཏན་འཁེལ་བ་རེད། འདི་འདྲ་ཅིག་གི་གནས་སྟངས་འོག་ལ་ཡག་ད་མ་ཡོན་དཀའ་ངལ་འཕྲད་གི་རེད་འཕྲད་གི་རེད་ལབ་གི་ལབ་གི། མ་ཡོན་ཕྱི་ལོགས་ལ་ཡོང་ཐུབ་ཕྱི་ལོགས་ལ་ཡོང་ཐུབ་མ་ཟད་ད་ལོ་གཅིག་ཡོད་བྱས་འད་ཞེས་བྱས་འདི་རྗེས་ལ་ཡིན་ན་ད་ད་རིང་ཚུར་ལོག་ཡོང་པ་དེ་ཡིན་ན་མི་གང་འདྲ་ད་ཡག་བྱ་འད་བྱ། ད་ད་རིང་ག་རེ་བྱས་བྱས་མ་ཡོན་རྒྱ་ནག་ལོག་ཐུབ་བསི་ནས་མི་འདུག་ལོག་ནུས་བསི་ནས་མི་འདུག་དེ་ཡིན་ན་ལབ་ན། རྒྱ་ནག་གི་གནས་ཚུལ་ད་འདི་ལ་ཡག་རྒྱུས་ཡོད་མཁན་དེ་ཚོས་གཙོ་བོ་དེ་ག་རེ་བཤད་འདུག་ཟེར་ན་བདེན་པ་ཆ་ཚང་ཡིན་མེད་དེ་གང་ཟེར་ལས་ངས་བྱས་ན་སྤྱིར་བཏང་བྱས་ན་ཕལ་ཆེར་འདི་འདྲས་ཡིན་གྱི་རེད་བསམ་གྱི་འདུག་ཞིས་ཅིན་ཕིང་གིས་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡ་སྒེར་གྱི་ཚོང་ལས་དེ་ཚོ་ལ་ཡ་ཞེ་པོ་ཅིག་དམ་དྲག་བྱས་བྱས་རྒྱ་ནག་གི་དཔལ་འབྱོར་ལ་ཡ་ཤུགས་རྐྱེན་ཞེ་པོ་ཐེབས་ཡོད་རེད་ད་རྒྱ་ནག་ནང་ལོགས་ལ་ཧོབ་སྟེ་ཁ་བལྟས་ན་གཞུང་གཉེར་གྱི་བཟོ་ཚོང་ལས་ཁང་དེ་ཚོ་ཆེན་པོ་ཞེ་པོ་ཅིག་ལས་དངོས་གནས་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་བཏང་མཁན་དང་མིའི་ལས་ཀ་གོ་སྐབས་བསྐྲུན་མཁན་དངོས་གནས་ཁེ་བཟང་ཡོད་མཁན་ཨང་ལྷག་པར་དུ་ཚན་རིག་ལག་རྩལ་དེ་ཚོ་གསར་གཏོད་བྱེད་ཐུབ་མཁན་གྱི་མང་ཆེ་ཡིན་ན་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོ་རེད། ད་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོ་འདས་པའི་ལོ་ཁ་ཤས་ཅིག་ལ་ཡང་དམ་དྲག་ཞེ་པོ་བྱས་པ་དེས། རྒྱ་ནག་གི་དཔལ་འབྱོར་ཤུགས་རྐྱེན་ཞེ་པོ་ཐེབས་བྱས་ཡིན་ན་དཔལ་འབྱོར་ཉམས་ཉེས་འགྲོ་ཡག་གི་རྒྱུ་མཚན་གལ་ཆེན་པོ་ཞིག་ཆགས་བསྡད་ཡོད་ས་རེད། ད་ཁ་སང་རྒྱ་ནག་དམར་ཤོག་གི་ཚོགས་འདུ་འཚོགས་རྗེས། ཞིས་ཅིན་ཕིང་གིས་དབང་ཆ་དེ་སྲ་བརྟན་བཏང་པའི་རྗེས་ལ་ད་རྒྱ་ནག་དཔལ་འབྱོར་ཡར་ཡང་བསླང་ན་མེད་བཞིན་ཡོང་མི་འདུག་བསམ་ཚང་གཅིག་གི་བསམ་བློ་ཤུགས་ཆེན་པོ་ཞིག་རག་བྱུང་སོང་ཨང་དེ་བྱས་པའི་སྐབས་དེ་ལྟ་ཡང་སྲིད་ཇུས་དེ་ལ་ཡང་གློ་བུར་ཐོལ་རྒྱག་འགྱུར་ལྡོག་ཕྱིན་རྗེས་སྒེར་གྱི་ཚོང་ལས་དེ་ཚོ་གཞུང་གིས་ས་ཆ་གུ་ཡངས་སུ་བཏང་དགོས་རེད་ཟེར་ཡག་གི་འདི་གཏམ་བཤད་བྱས་དང་དེ་ཚོ་མང་པོ་བྱས་ལྷག་པར་དུ། ད་རིང་དེ་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་ཚོགས་འདུ་ཚོགས་པའི་རྗེས་ལ་དེ་ལི་ཆང་ཟེར་མཁན་དེ། སྲིད་བློན་ཆགས་དེ་རེད། སྲིད་བློན་དེའི་ལས་ཀ་གཙོ་བོ་དེ་ཡིན་ན་ད་དཔལ་འབྱོར་གྱི་ལས་ཀ་དེ་རེད། དཔལ་འབྱོར་ལས་ཀ་བྱས་བྱས་ཡིན་ན་ལི་ཆང་ཟེར་མཁན་དེ་དེ་སྔོན་ལ་ཡང་པེ་ཀྲེ་ཅང་དང་ལྷག་པར་དུ་ཧང་ཀྲོའུ་ལ་ཡང་ཁོ་རང་ལས་ཀ་བྱེད་བྱས་རྒྱུན་རིང་པོ་ཞིག་ད་དེ་བྱ། ཨ་ལི་པ་པ་ཟེར་མཁན་དེ་བཟོ་ཚོང་ལས་ཁང་དེ་ཧང་ཀྲོའུ་རུ་ཡོད་ལ། མ་ཡོན་ཡིན་ན་རྒྱུན་རིང་པོ་ཞིག་ད་ཁོ་པེ་སྒེར་ཚོང་ལས་བྱས་ཡར་འཕར་ས་གཙོ་བོ་དེ་ཧང་ཀྲོའུ་རུ་བྱས་ཙང་ཁོང་ཚོ་ཞེ་པོ་ཞིག་ཉེ་པོ་ཡོད་ས་རེད། རྒྱ་མི་མང་འཐུས་མི་ཚོགས་ཆེན་དེ་མཇུག་བསྒྲིལ་བའི་སྐབས་དེ། ལི་ཆང་གིས་གསར་འགོད་ཚོགས་འདུ་འདིའི་སྒང་ལ་ཡག་ཁོ་རང་གཙོ་བཤད་དེ་ཡིན། ད་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོ་ལ་ཡག་པེ་འདི་སྔོན་མ་ནང་བཞིན་རང་གིས་པེ་འགན་ལེན་བྱེད་ཡག་དང། ཁོ་ཚོའི་ལས་ཀ་ལ་ཡག་པེ་གོ་སྐབས་བསྐྲུན་ཡག་དང་ཆ་རྐྱེན་བསྐྲུན་ཡག་དང་དེ་འདྲས་ཀྱི་ཁས་ལེན་ཞེ་པོ་བྱས་འདུག་ཨ། དེ་འདྲས་བྱས་པ་དང་དུས་མཚུངས་བྱས་ཕལ་ཆེར་ལི་ཆང་དང་མ་ཡོན་སྔོན་མ་ནས་འཆམ་པོ་ཡོད་ཀྱི་རེད་དེ་འདྲས་སོང་ཙང་ད་རིང་ཏན་ཏན།

དེ་མེད་པ་བཟོས་བྱས་ད་མ་ཡུན་ཕེ་དཔལ་འབྱོར་ཐོག་ནས་ཁེ་ཕན་དེ་མུ་མཐུད་བསྡད་ཡོད་ནའི་ལས་མ་ཡི་ཇི་ཐོན་ཟེར་དེ་བཟོ་ཚོང་ལས་ཁང་དེ་ནང་མ་ཡུན་དབང་ཆ་དེ་སྒང་ག་འཕྲོག་ཚར་བ་རེད། དེ་འདྲའི་སོང་ཙང་མ་ཡུན་ད་རེས་ཚུར་ཡོང་བྱས་བཟོ་ཚོང་ལས་ཁང་དེ་ཚོ་ཡར་རྒྱས་བཏང་ཡག་གཙོ་བོ་མ་རེད། ད་རིང་ཡིན་ན་མ་ཡུན་ཚུར་ལོག་ཡོང་ཡོང་རུ་བཅུག་བྱས་གཙོ་བོ་དེ་སྒེར་གྱི་བཟོ་ཚོང་ལས་ཁང་དག་དེ་ཚོ་ལ་ཡ། རྒྱ་ནག་གཞུང་གི་ད་སྲིད་ཇུས་དེ་ལ་ཡ་དར་གྱི་འགྱུར་མདོ་བཏང་བཅས་སྒེར་གྱི་བཟོ་ཚོང་ལས་ཁང་དག་ལྷག་པར་དུ་མི་རྒྱུ་ཆེན་དེ་ཚོ་ལ་ཡ་ཁོང་ཚོ་ལ་ཡ་ཕྲན་བུའི་འགན་ལེན་སྤྲད་ཡ་སེམས་པ་མ་ལྷོད་འཇགས་ཡག་གི་ཆེད་དུ་རེད་འདི་མ་འཇགས་པ་ཡིན་ན་རྒྱ་ནག་གི་དཔལ་འབྱོར་འདི་དར་རྒྱས་སུ་ཡར་རྒྱས་གཏང་དགོས་ན་ཞེ་དྲག་གི་དཀའ་ངལ་ཆེན་པོ་ཆགས་ཏེ་དམིགས་ཡུལ་འདི་འདིར་གཙོ་བྱས་བྱས་ཕེ་ཅིན་ད་རིང་ལི་ཆང་གིས་མ་ཡུན་ལ་ཡ་ནས་ཁས་ལེན་ག་རེ་བྱས་ནས་བྱས་བྱས་མཐའ་མ་དེ་ད་མ་ཡུན་གྱིས་འདི་ལ་ཡིད་ཆེས་བྱས་བྱས་ཚུར་ཡོང་པ་རེད་བྱས་བྱས་དེ་འདྲ་གི་མང་ཆེ་ཅིག་བཤད་སྟངས་འདིར་བྱས་འདུག་ད་ཡིན་ན་ལས་ངས་ད་རིང་གཏུགས་སུ་མ་ཡུན་གྱིས་རྒྱ་ནག་ལོག་ཡོང་ཤག་ཟེར་ལབ་ད

མི་མང་པོས་ཟས་བྱས་པས་ན་ད་ཝུའུ་ཞའོ་ཧུའེ་གི་གལ་སྲིད་ཡིན་ན་ཉུའུ་ཡོག་ནས་ཕར་རྒྱ་ནག་ལོག་ཕྱིན་པ་ཡིན་ན་ཡང་ཉེན་ཁ་ཡོད་རེད་ཞི་ཅིན་ཕིང་ཁོ་ལ་དགའ་གི་ཡོད་མ་རེད་ཟེར་སྐད་ཆ་སྐད་ཅིག་མང་པོ་ཞེ་པོ་ཅིག་བྱུང་བ་རེད། དེ་བྱུང་པའི་སྐབས་དེ་ཝུའུ་ཞའོ་ཧུའེ་གིས་ང་དཀའ་ངལ་ག་གའི་མེད་ང་རྒྱ་ནག་ལོག་ཆོག་ཆོག་ཡིན་ཟེར་བྱས་ཉི་མ་ཅིག་དཔེ་ཞེ་པོ་ཅིག་གསར་འགོད་པ་དེ་ཚོར་གསལ་བསྒྲགས་ཞེ་པོ་ཅིག་བྱས་རྒྱ་ནག་ཕར་ལོག་འགྲོ་བར་བྱས་པ་རེད། ལོག་ཕྱིན་རྗེས་ཡིན་ན་རྒྱ་ནག་སླེབས་ནས་ཟླ་བ་ཁ་ཤས་ཅིག་ཕྱིན་ཨ་ནི་ཉི་མ་ཅིག་གསར་འགྱུར་ཐོན་སོང་གསར་འགྱུར་ཐོན་རྗེས་ཡིན་ན་ཝུའུ་ཞའོ་ཧུའེ་ག་པར་ཡོད་མེད་ཧ་ཅིག་གོ་གི་མི་འདུག་ཁོས་ངོ་ཤེས་མི་འདུག་ཐོན་ཡོང་གི་མི་འདུག་འདིའི་རྗེས་ལ་ཡ་ཨ་ནི་དངོས་སུ་བཀས་ཉིས་སྟོང་བཅོ་བརྒྱད་ལོར་ཡ་ཝུའུ་ཞའོ་ཧུའེ་ཟིན་པ་ཡིན་བྱས་བྱས་རྒྱ་ནག་གསར་འགྱུར་བརྒྱུད་ལམ་ཁག་ལ་བསྟན་པ་མ་ཟད་ཡིན་ན་མཐའ་མ་དེ་ཁྲིམས་ཁང་གིས་ལོ་བཅོ་བརྒྱད་བཙོན་ཁང་བཅུག་རྒྱུའི་ཁྲིམས་ཆད་བཅད་པ་རེད། བྱས་ཙང་མ་ཡུན་ལ་ཡང་དེ་ག་ནང་བཞིན་མཐའ་མ་དེ་ཡིན་ན་ཡང་རྒྱ་ནག་གཞུང་གིས་ཟིན་ཡ་དང་དེ་འདྲ་ཅིག་ཡོང་གི་རེད་ཟེར་ད་ངས་ཞུ་ཐུབ་མི་འདུག་དེ་ལས་ཡིན་ན་ལས་རྒྱ་ནག་གི་རྒྱུ་ཆེན་དེ་ཚོ་རྒྱ་ནག་ནང་ལོགས་དངུལ་དང་དེ་འདྲ་ག་ཚོད་ཡོད་པ་ཡིན་ན་ད་བདེ་འཇགས་དེ་ཁྱོན་ནས་ཡོད་ས་མ་རེད། འདི་ལྟར་བྱས་རྗེས་ད་ད་རིང་ང་ཚོའི་ལས་རིམ་ད་ག་མཇུག་བསྒྲིལ་གྱི་ཡིན། ང་ཚོའི་ལས་རིམ་འདིའི་སྐོར་ལ་ཡ་དགོངས་འཆར་འདི་ག་རེ་ཡོད་ནའི་འདིའི་འོག་ལ་ཡ་ལན་བཞག་རོགས་གནང། དེ་ག་ནང་བཞིན་ཡང་ལས་རིམ་ཡག་པོ་འདུག་བསམ་ས་འདུག་ན་ཨ་ནི་དགའ་རྟགས་འདི་མཐེ་བོ་འདི་བསླང་རོགས་གནང་ཞུ་གི་ཡིན། ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།